ད་དེ་རིང་འདི་ལ་ཚོགས་པ་མང་པོ་ཞིག་མཉམ་རུབ་བྱས་ནས་ངའི་པཱ་ལགས་བཙོན་ཁང་ནས་གློད་བཀྲོལ་ཡོང་བའི་ཆེད་དུ་ལས་འགུལ་མང་པོ་ཞིག་སྤེལ་བ་དེ་ལ་ངས་སེམས་གཏིང་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཚང་མས་མཁྱེན་གསལ་རེད་ཉིས་སྟོང་བདུན། ལི་ཐང་གི་རྟ་རྒྱུག་སྐབས་པཱ་ལགས་ཀྱིས་རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་ཞུ་དགོས་པ་དང། བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་སོགས་སྐད་ཆ་ཁ་ཤས་ཅིག་བཤད་བ་དེ་ལ་རྒྱ་མིས་ཁྲིམས། ལོ་བརྒྱད་ཀྱི་ཁྲིམས་ཐག་བཅད་པ་རེད། གཞན། ཁྲིམས་འགལ་ལས་ཀ་གང་ཡང་བྱས་ཡོད་མ་རེད། མེད་ཙང་ང་ཚོའི་ནང་མི་དང་ཕྲུ་གུའི་ངོས་ནས། ཁྲིམས་ཐག་འདི་འདྲ་བཅད་པ་དེ་ལ། བློ་ཕམ་ཡོད་རེད་ལ། རྩ་བ། ཁས་ལེན་རྩ་བ་ནས་བྱེད་ཀྱི་མེད། པཱ་ལགས་ཁོ་རང་གིས་བཤད་པའི་སྐད་ཆ་དེ་ཚོ། བོད་མི་བོད་ནང་ཡོད་པའི་བོད་མི་ཚང་མའི། སེམས་ནང་གི་སྡུག་བསྔལ་དང། རེ་བ་རེད་བསམ་གྱི་འདུག། གཞན། ཕྱོགས་གཞན་གཅིག་ནས་བཤད་ན། རྒྱ་མི་དེ་ཚོས་ག་དུས་ནས་བོད་ལ་རང་དབང་ཡོད་རེད་བོད་ལ། བོད་ནང་ལ་ཡོད་རྒྱུ་མི་དེ་ཚོ་ལ་སྐྱིད་པོ་བྱས་ནས་བཞག་ཡོད་རེད་དཀའ་ངལ་ཡོད་མ་རེད་མང་པོ་ཞིག་བཤད་ཡོད་རེད། ད་དེ་རིང་ལས་འགུལ་འདི་སྤེལ་ནས་དེ་གྲུབ་འབྲས་དེ་ཨ་ནི་ཁོང་ཚོས་བཤད་པའི་སྐད་ཆ་དེ་ཚོ་བདེན་པ་རེད་མ་རེད་འཛམ་གླིང་མི་ཚང་མ་གིས་ཧ་གོ་གི་རེད་བསམ་གྱི་འདུག། དེ་རིང་ངའི་པཱ་ལགས་གློད་བཀྲོལ་ཡོང་བའི་ཆེད་དུ་ནི་ཚོགས་པ་མང་པོས་རྒྱབ་སྐྱོར་གནང་གི་ཡོད་རེད། ཡོའོ་གཞིས་གསུམ། ངས་དེ་རིང་གོ་སྐབས་དེ་བཟུང་ནས། ནང་མི་ཚང་མའི་ཚབ་ཞུས་ནས། དྲང་བདེན་ལ་དགའ་བའི་མི་འཛམ་གླིང་མི་དམངས་ཚང་མས། པཱ་ལགས་མགྱོགས་པོ་གློད་བཀྲོལ་ཡོང་བའི་ཆེད་དུ་རྒྱབ་སྐྱོར་གནང་རོགས་གནང་ཞུ་གི་ཡོད། པཱ་ལགས་ད་ག་འདྲ་ཡོད་ཅེས། པཱ་ལགས་ཡང་སེ་ཡང་སེ་དྲན་གྱི་འདུག་དེ་ནི་ཡང། རྒྱལ་བ་རིན་པོ་ཆེས་ཐུགས་མཉེས་པོ་གནང་བ་དང་བོད་མི་མང་ལ་ཕན་ཐོགས་མཁན་བྱས་ན་འགྲིག་གི་རེད་བསམ་གྱི་འདུག་བོད་མི་མང་གི་ཆེད་དུ་མི་མང་པོ་ཞིག་བཙོན་ཁང་ནང་སོང་ཡོད་པ་ཚང་མ་ནི་མགྱོགས་པོ་གློད་བཀྲོལ་ཡོང་བའི་ཆེད་དུ་ནི་འཛམ་གླིང་མི་མི་མང་ཚང་མས་རྒྱབ་སྐྱོར་གནང་རོགས་གནང་ཞུ་རྒྱུ་ཡིན་ཐུགས་རྗེ་གནང།